གི་འཐུས་མི་འཛོམས་པའི་ཐོག་ནས་ཨ་ནི་ད་སྤྱིར་བཏང་ཁོ་རང་ཚོ་མཉམ་དུ་ལ་ཡ་ཚོགས་འདུ་དང་ད་ག་ནང་བཞིན་གྱི་ནི་སུད་སི་སྟབས་བདེ་ཆེད་དུ་ཆེན་གྲོས་ཚོགས་ནང་ལོགས་ལ་ཡ་བསྐྱངས་གནང་སོང་ཞུ་ཡ་ཡིན་ད་ཆབ་སྲིད་མི་སྣ་ད་ག་ནང་བཞིན་གྱི་ནི་རྒྱལ་ཁབ་ཅིག་གི་གྲོས་ཚོགས་ནང་ལོགས་ལ་ཡ་ནི་དཔལ་ལྡན་སྲིད་སྐྱོང་མཆོག་ནི་ཐེངས་དང་པོའི་འཚམས་གཟིགས་འདི་ལ་ཡང་འདི་འདྲ་ཞིག་ཕེབས་ཐུབ་པ་དེ་ད་ང་ཚོའི་གོ་སྒྲིག་ཚོགས་ཆུང་གི་ངོས་ནས་ནི་གཟི་བརྗིད་ལྡན་པ་ཞིག་དང་ནི་དེ་གི་ཅིག་བརྡ་ལན་འཕྲོད་དགོས་ས་ལ་ཡང་ནི་བརྡ་ལན་གསལ་པོ་ཞིག་འཕྲོད་ཡོད་རེད་བསམ་གྱི་འདུག་ཞུ་ཡ་ཡིན། ད་ཁོ་རང་ཚོ་མཉམ་དུ་ལ་ཡང་ནི་ཅིག་མཇལ་འཕྲད་དང་པོ་དེ་ཡིན་པའི་སྐབས་སུ་ལ་ཡང་ནི་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་བོད་ཀྱི་སྤྱི་ཡོངས་ཀྱི་བོད་ནང་ལོགས་ཀྱི་གནས་སྟངས། བོད་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་གདུག་རྩུབ་ཅན་གྱི་སྲིད་བྱུས་དང Colonial Boarding School ད་ག་ནང་བཞིན་གྱི་ཅིག DNA Sample Collection གནང་ཡག་དང། ཅིག་བོད་ནང་གི་ཆོས་དད་རང་དབང་འགྲོ་བ་མིའི་ཐོབ་ཐང་དང་གང་ལྟར་བོད་ནང་གི་གནས་སྟངས་ཛ་དྲག་པའི་གནས་སྟངས་རང་ལུས་མེ་སྲེག་དང་འབྲེལ་བ་ད་ག་ནང་བཞིན་གྱི་ཞིབ་ཅིང་རྒྱས་པ་མདོ་བྱས་ནས་པར་སྐྲུན་དུ་གསུངས་སོང། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང་ལྷག་པར་དུ་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་མི་རིགས་བཅས་རྩ་བརླག་ཏུ་གཏོང་བཞིན་པའི་ཛ་དྲག་གནས་སྟངས། དེ་བཞིན་བོད་ཀྱི་ཆོས་དང་རིག་གཞུང་གི་གལ་གནད་དང་བོད་ཀྱི་ཁོར་ཡུག་བཟང་ཆ་བྱེད་སྤྱོད་གལ་གནད་སྐོར་གསུངས་ཡོད་པས་མ་ཚད། རིང་མིན་ནིའུ་ཛི་ལན་གྱི་སྲིད་བློན་མཆོག་རྒྱ་ནག་ཏུ་འཚམས་གཟིགས་ཕེབས་གཏན་འཁེལ་ཡོད་སྟབས་ཁོང་གིས་འབྲེལ་ཡོད་རྒྱ་ནག་གི་དཔོན་རིགས་དང་མཉམ་དུ་བོད་ཀྱི་གནས་སྟངས་སྐོར་གླེང་སློང་གནང་རྒྱུའི་རེ་འདུན་ཞུས་རྗེས། ས་གནས་ཀྱི་གསར་འགྱུར་ལས་ཁུངས Stuff ཞེས་པའི་གསར་འགོད་པའི་བཅར་འདྲིར་གདོང་ལེན་གནང་བ་དང་དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་ཚོགས་ཁང་དུ་གཟིགས་སྐོར་གདན་འདྲེན་གནང་ཡོད་པ་རེད། ནིའུ་ཛི་ལནཌ་རྒྱལ་ཁབ་ནང་གི་གཞུང་འབྲེལ་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་ཕྱི་ཚེས་བཅུ་བདུན་ཉིན་གྱི་སྔ་དྲོར་ཨོ་སྟྲེ་ལི་ཡའི་གྲོང་ཁྱེར་སིད་ནི་ནང་ཕེབས་ཐོན་གནང་རྒྱུ་ཡིན་པ་རེད།

ཨ་རི་སྲིད་དྲུང་ཆེ Blinken རྒྱ་ནག་ནང་འཚམས་གཟིགས་དེའི་སྐོར་གནས་ཚུལ་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས། ད་རེས Blinken གྱིས་གཙོ་བོ་རྒྱ་ནག་དང་ཡུ་ཀེ་རེན་གྱི་དམག་འཁྲུག་མཚམས་བཞག་ཐབས་དང་ཐའེ་ཝན་སྲུང་སྐྱོབ་ཡོང་ཐབས་ལ་གླེང་སློང་གནང་ཁར། བོད་ལྟ་བུ་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་མོལ་མཛད་རྒྱུ་ཡིན་ནའང། ཨ་རྒྱ་ཕན་ཚུན་བར་ལ་དམག་འཁྲུག་མི་ཡོང་བར་གྲོས་བསྡུར་ཤུགས་ཆེ་གནང་རྒྱུ་རེད་ཅེས་དགོངས་ཚུལ་གསུངས་སོང།

ཁོང་རིང་མིན་ཟླ་འདིའི་སྤྱི་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཏུ་གཟིགས་སྐོར་ཕེབས་སྐབས་རྒྱ་ནག་གི་འགོ་ཁྲིད་རྣམས་དང་ལྷན་དུ་བོད་དང་ཧོང་ཀོང། ཤིན་ཅང་བཅས་ཀྱི་ནང་རྒྱ་མ་ཞང་གི་འབྲོག་མོ་ཐོག་དྭངས་ཐིག་ལ་རྡོག་རོལ་གཏོང་བཞིན་པའི་གནས་སྟངས་ཐད་ངེས་པར་གླེང་སློང་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། ཡང་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་མུ་མཐུད་དུ་ད་རེས་ཨ་རི་དང་རྒྱ་ནག་གཉིས་བར་གྱི

ཆེན་པོ་ཡིས་བཟོ་གི་ཡོད་པ་རེད་འཛམ་གླིང་ལ་བཙོང་གི་ཡོད་པ་རེད་ཨ་ནི་ངེད་ནང་འདྲེན་འགོག་ཐུབ་གི་ཡོད་པ་མ་རེད་ཨ་མེ་རི་ཀ་ལ་མཚོན་ན་ངེད་ནང་བདག་གི་ངང་ལ་སྐྱོན་ཤུགས་ཆེན་པོ་ཡིས་ཐེབས་གི་ཡོད་པ་རེད་ད་ལྟ་ན་ནིང་ངེད་ལ་ཉིས་སྟོང་ཉེར་གཉིས་ཀྱི་ལོ་དཀྱིལ་པོ་ལ་ད་ཨ་རི་གི་མི་འབུམ་གཅིག་དེ་ངེད་ནང་ད་དུག་སྨན་ངེད་ནང་ད་ཐུག་ཨེ་ནི་ངེད་ནང་ད་ཐུག་གྲོངས་སོང་བ་རེད་རེད་ངེད་ནང

ཨ་ནི་དུས་འདི་དུས་འདི་ལ་ཡག་ཐོག་ཡག་དུས་འདི་ཆགས་ཀྱི་ཡོད་རེད་དེ་ཡིན་པ་ཡིན་ནའི་ང་ཚོ་ད་ལྟ་སྐུ་ཚེ་དེ་གཟའ་ཉི་མ་ལ་ཡིན་དུས་གཟའ་ཉི་མ་ལ་ཨ་ནི་ནིའུ་ཡོག་ནང་ལ་མཛད་རིམ་མང་པོ་ཅིག་ཡོད་པ་ཡིན་དུས་ཨ་ནི་དེ་ཡོང་གི་མི་འདུག་དེ་ཡིན་དུས་ཨ་ནི་ཐུག་གཟའ་པ་སངས་ལ་ཡག་ངེས་ལ་ཐུག་དེ་བྱས་ནས་འཚོགས་རྒྱུ་བྱས་ནས་དུས་དུས་དེ་ལ་ཡག་བསྟུན་པ་ཡིན།

བོད་ཀྱི་ཧོ་ཡོག་ཏུང་གནམ་གཤིས་ལ་འགྱུར་ལྡོག་ཆེན་པོ་འགྲོ་བཞིན་ཡོད་པ་དང། དེ་བཞིན་རྒྱ་ནག་གཞུང་གིས་བོད་དུ་བཙན་བཟུང་བྱས་ནས་བཟུང་སྟེ་བོད་ནང་རྒྱ་མི་ཕོན་ཆེར་སླེབས་པ་དང་དེ་དག་གི་གོམས་གཤིས་དང་ཟ་སྤྱོད་སོགས་ཀྱིས་བོད་ཀྱི་ཁོར་ཡུག་དང་བོད་མིའི་སྤྱི་ཚོགས་ཁྲོད་ལ་ཤུགས་རྐྱེན་ག་འདྲ་ཡོང་བཞིན་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནི་དུས་དེ་དེ་སྔ་བོད་ཀྱི་ཁམས་ཁྱུང་པོ་ལུང་པའི་ནང་དངོས་སུ། འཚར་ལོངས་གནང་བ་དང། རྒྱ་གར་ནང་སོ་ལན་གཡུང་དྲུང་བོན་གྱི་བྱེས་ཀྱི་གདན་ས་སྨན་རི་དགོན་དང། བལ་ཡུལ་ནང་ཁྲི་བརྟན་ནོར་བུ་རྩེ་སོགས་སུ་སློབ་གཉེར་གནང་ནས་དགེ་བཤེས་ཐོན་པ་དང། བར་སྐབས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོ་མང་སྤྱི་འཐུས་གནང་ནས་བོད་མིའི་སྤྱི་ཚོགས་ནང་ཞབས་ཕྱི་སྒྲུབ་གནང་བ་དང། དེང་སྐབས་ཨ་རི་ཀོ་ལ་ར་དོ་མངའ་སྡེའི་ནང་བཞུགས་བཞིན་པ

སྤྱིར་བཏང་འཛམ་བུ་གླིང་འགྱུར་བ་འགྲོ་གི་ཡོད་རེད་དེའི་ནང་ནས་ད་ལྟའི་བོད་ཀྱི་ནང་ལ་ད་སྔར་དང་མི་འདྲ་བའི་གི་དེ་ནས་ཁོར་ཡུག་ལ་འགྱུར་བ་ཤུགས་ཆེན་པོ་ཅིག་འགྲོ་གི་ཡོད་རེད་ཁོར་ཡུག་དེ་ཟེར་དུས་ཁོར་ཡུག་དེ་རང་བཞིན་གྱི་འབྱུང་བའི་གི་ཁོར་ཡུག་དང་ཨ་ནི་དེ་ལ་བརྟེན་པའི་གི་ད་རང་བྱུང་རི་སྐྱེས་སྲོག་ཆགས་ལ་སོགས་པའི་གི་གནས་བབ་ཀྱི་ཐོག་ནས་དེ་ནས་མ་འདྲ་བ་མང་པོ་ཅིག་སྔར་དང་མི་འདྲ་བ་གི་ད་འགྱུར་བ་ཆེན་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད་གང་ཡིན་ཟེར་ན་ད་དེང་སང་གནམ་གཤིས་ཚ་དྲོད་ཆེ་རུ་འགྲོ་གི་ཡོད་པ་དང་བོད་ནང་ལ་ཡིན་ན་ད་སྔར་དང་མི་འདྲ་བའི་གི་དྲོ་འཇམ་ཆེ་རུ་འགྲོ་ཡ་ཨ་ནི་དེ་ནང་བཞིན་གི་ཆར་ཆུ་དུས་སུ་མི་འབབ་པ་དང་ཨ་ནི་ག་དུས་ཡིན་ན་ཅིག་ཡང་ན་སྐམ་ན་སྐམ་ཤས་ཆེ་བ་ཡང་ན་རློན་ན་རློན་ཤས་ཆེ་ནས་ད་ཅིག་གི་གནས་སྟངས་ཆ་མི་མཉམ་པའི་གི་གནས་སྟངས་མང་པོ་ཅིག་ད་བོད་ས་སྟོད་སྨད་བར་གསུམ་ལ་ཡོང་གི་ཡོད་ས་རེད་དེ་ནང་བཞིན་གི་ད་ལྟའི་ང་འཚར་ལོངས་བྱུང་ས་གི་ངའི་ཕ་ཡུལ།

སྔར་དང་མི་འདྲ་བའི་སྔར་གྱི་ཨ་ནི་གཅན་གཟན་དང་རི་དྭགས་དེ་ཚོ་བསྡད་ས་ཁོ་རང་ཚོ་རི་མགོ་དང་རྫ་མགོ་དང་ཤིང་ནགས་དང་དེ་ཚོ་གི་ནང་ལོགས་ལ། དེ་ནི་ཁོ་རང་ཚོ་རང་བསྡད་པ་མ་གཏོགས་ཀྱི་འགྲོ་བ་མི་ཡི་གི་ནམ་རྒྱུན་བསྡད་ས་གི་ས་གནས་དང་རི་སྐྱེས་སྲོག་ཆགས་དང་རང་བྱུང་གི་སྲོག་ཆགས་དེ་ཚོ་བསྡད་ས་གནས་སྟངས་འདྲ་བ་དེ་དཔེ་དེ་ཁོར་ཡུག་དེ་ཁ་ཁ་ཆགས་བསྡད་ཡོད་རེད། དེ་ནི་ད་ལྟའི་སྐབས་སུ་བོད་ནང་སྔར་དང་མི་འདྲ་བར་བོད་ཀྱི་ས་ཁུལ་གང་ས་ནས་དབྱར་རྩྭ་དགུན་འབུ་བརྐོ་བ་སོགས་བོ་ནུང་གི་རང་བྱུང་ཐོན་ཁུངས་ཁག་ལ་སྔོག་བཤེར་ཤུགས་ཆེ་མཛད་བཞིན་པའི་དབང་གིས་མི་ཙམ་དུ་མ་ཚད་རི་སྐྱེས་སྲོག་ཆགས་ཀྱི་འཚོ་གནས་ལ་ཡང་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པའི་སྐོར་དགེ་བཤེས་ལགས་ཀྱིས་མུ་མཐུད་དེ་འགྲེལ་བརྗོད་གནང་དོན་ལ། ད་ལྟའི་ཆ་ལ་འགྲོ་བ་མི་དེ་དགོས། དེ་ནས་ལམ་ཁ་གཏོད་ཡག་དང། ནམ་རྒྱུན་འགྲོ་ས་མིན་པ་དེ་ཚོ་ལ་ལམ་ཁ་གཏོད། ད་དེའི་ནང་ལ་འཕྲུལ་ཆས་དང་འདྲ་མི་འདྲ་མང་པོ་ཅིག་གཏོང། དེ་ནང་བཞིན་གྱི། དེ་ནས། ཅིག། ད་དེ་རིང་ཁ་སང་འབུ་བརྐོ་གི་ཡོད་ཟེར་དུས་དེ་ནས་ཁྱིམ་མི་ཡོངས་སུ་རྫོགས་པ་ཡུལ་ལུང་པ་གི། མི་ཐམས་ཅད་ཁོ་རུ་ཅི། དེ་ཞ་བོ་དང་ལོང་བ་ཙམ་ཞིག་ཡིན་ན་མ་གཏོགས་དེའི་ཕན་ཆད་ཀྱི་དེ་ནས། ན་ཚ་ཕྲན་བུ་ཞིག་ན་ན་ཡང་དེ་ནས་འབུ་བརྐོ་ཡག་གི་ཆེད་དུ་ལ། ཅིག་འགྲོ་བཞག་དུས་དེ་ནི་ས་ཆ་དེ་ནི་རི་སྐྱེས་སྲོག་ཆགས་བསྡད་ས་གི་ས་ཆ་ཁོར་ཡུག་དེ་ལྷོད་ལྷོད་ཅིག་མ་ལྷག་པར་འཚུབ་མ་མི་དགོས་དེ་ནི་མི་གིས་ཕར་གང་ནས་ཅིག་བྱས་ཡོང་དུས་དེ་ནི་རི་དྭགས་སྲོག་ཆགས་ཐམས་ཅད་ཡང་དེ་ནི་ཁོ་བྲོས་ས་ནས་བྲོས་རང་ཉིད་ནམ་རྒྱུན་འཚོ་གནས་བྱེད་ས་དེ་ན་བསྡད་མི་ཐུབ་པར་བྲོས་འགྲོ་བྱས་དེ་དང་འདྲ་བའི་གིས་མི་ཐམས་ཅད་མི་འགྲོ་ས་ལ་འགྲོ་མི་སླེབས་ས་ལ་སླེབས་ཡོང་དུས་རི་དྭགས་གཅན་གཟན་དེ་ཚོ་ལ་ཐུག་ཡོང་དུས་དེ་ནི་ཁོ་ཚོ་གི་ཞལ་ནས་ཚོན་བྱུང་ནས་དེ་ནི་མི་ཟོས་བཞག་པ་དང་དཔེར་ན་དྲེད་མོང་གིས་མི་ཟོས་འདུག་ཟོས་འདུག་ཟེར་ཡག་དེ་དེ་ནི་བོད་སྟོད་སྨད་བར་གསུམ་ལ་ད། གང་བསྡད་པའི་གནས་སྟངས་དེ་འདྲ་ཅིག་རེད། སྔར་འདྲ་ཞིག་ཡིན་ན་དེ་ནི་མི་དང་ཅིའི་ཁོར་ཡུག་དེ་རི་སྐྱེས་སྲོག་ཆགས་ཀྱི་ཁོར་ཡུག་དེ་རྦད་དེ་ཁག་ཁག་ཡིན་དུས་དེ་ནི་ཁོ་ཚོ་དེ་ནི་མི་ཟ་མཁན་ཡོང་ཡག་དང་ཁོ་ཚོ་གད་སྙིགས་བསྒྲུགས་ནས་དེ་ནི་གྲོང་ཚོའི་ནང་ལ་མར་སླེབས་བསྡད་པའི་གནས་སྟངས་དེ་རྩ་ནས་ཡོང་གི་ཡོད་མ་རེད་ཀ་པ་སྔ་མོ་འདྲ་ཞིག་ཡིན་ན་ད་ལྟའི་ཆ་ལ་དཔེར་རི་མགོ་རྫ་མགོ་ལ་བསྡད་བཞག་མཁན་གྱི་དེ་ནི་གཅན་གཟན་དང་རི་དྭགས་དེ་ཚོ་དེ་ནི་གད་སྙིགས་བསྒྲུགས་ནས་མར་སླེབས་ཡོང་ཡག་གི་མ་གཏོགས་ཀྱི་རང་བཞིན་གྱི་ཁོར་ཡུག་གི་ནང་ལ་འཚོ་གནས་བྱེད་མི་ཐུབ་པ་གི་གནས་སྟངས་མང་པོ་ཅིག་ཆགས་ཀྱི་ཡོད་ཟེར་འདུག། དེ་ནི་བོད་ནང་གི་ཁོར་ཡུག་དང་མིའི་འཚོ་གནས་ཀྱི་ཐད་ནས་འགྱུར་ལྡོག་འགྲོ་བཞིན་པ་དེ་དག་ལ་བརྟེན་ནས་རི་སྐྱེས་སྲོག་ཆགས་དང་མི་གཉིས་ཀྱི་དབར་ལ་ད་ཆ་མཉམ་གནས་མི་ཐུབ་པའི་གནས་སྟངས་ཤིག་ཏུ་འགྱུར་བཞིན་ཡོད་པའི་སྐོར་དགེ་བཤེས་ལགས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་དོན་ལ། རྒྱུ་མཚན་ག་རེ་ཟེར་ན་སྔར་སྔར་གྱི་རི་དྭགས་གཅན་གཟན་ཁོ་རང་ཚོ་སྐྱེས་ཀྱི་སྐྱེས་ས་རེད་བྱས་ནས་ད་དཔེར་ན་གཅན་གཟན་དང་རི་དྭགས་ཀྱི་བར་ལ་ལ་འཚོ་གནས་བྱས་ནས་ཁོ་རང་ཚོ་རི་མགོ་རྫ་མགོ་བསྡད་ཀྱི་ས་གཞི་ཁོར་ཡུག་དེ་ཚང་མ་མི་གིས་འཁྱམས་མི་གིས་དཀྲུགས་ཁོ་ཚོ་ལ་གནོད་པ་སྐྱེལ་ཁོ་ཚོ་སྡོད་མི་ཚུགས་པ་གནས་མི་ཐུབ་པ་ས་གནས་དེ་རིགས་ཀྱི་ནང་ལོགས་ལ་འཚོ་གནས་བྱེད་མི་ཐུབ་པའི་གནས་སྟངས་ཆགས་ཡོང་དུས་དེ་ནི་ཁོ་ཚོའི་གི་ལྟོ་གོས་ཟེར་ནའང་འདྲ་ད་ཟ་ཡག་བཏུང་ཡག་དེ་ཚོ་ལ་ཧ་ཅང་གི་དཀའ་ངལ་ཆེན་པོ་འཕྲད་དེ་འདྲ་འཕྲད་ཡོང་དུས་དེ་ནི་མི་ཡི་གི་ཁོར་ཡུག་ནང་ལ་མར་ཡོང་ནས་ད་བོད་ཡིན་ཡོད་དུ་བ་ནི་གཅིག་ཟ་མ་གི་དྲི་མ་ཡོད་ས་དང་གཅིག་ད་དེ་འདྲའི་གི་ནང་ལ། ཟས་འཚོལ་བྱེད་མཁན་ད་ཉིན་མོ་ཡོང་མ་ཕོད་ན་མཚན་མོ་ཡོང། དེ་ནི་དེ་འདྲའི་གི་གནས་སྟངས་ཅིག་བྱས་ཡོང་དུས། དེ་ནི་ཁོ་ཚོས་འཚོ་གནས་བྱས་མ་ཐུབ་པ་ད་གང་ཅིའི་ཁོར་ཡུག་གི་བོད་ཀྱི་ཁོར་ཡུག་དེ་ནམ་རྒྱུན་རི་སྐྱེས་སྲོག་ཆགས་ཁོར་ཡུག་དེ་གནས་མ་ཐུབ་པ་དེ་ཆགས། ད་དེ་གི་རྒྱུ་རྐྱེན་གཅིག་ག་རེ་ཟེར་ན། ད། ཞིང་འབྲོག་མང་ཚོགས་ཀྱིས། བདག་པོ་རྒྱབ་བྱས་གི་ནམ་རྒྱུན་གྱི་ད་ཁྱིམ་ལ་ཉར་ཚགས་བྱས་པའི་གི་སྲོག་ཆགས་དེ་ཚོ། ཟོག་དང་སེམས་ཅན་རྟག་དང་རག་དང་ལོག་དང་བག་སི་ཡ་འདྲ་བོ་དང་སོགས་ཀྱི་རིགས་དེ་ཚོ་ཧ་ཅང་གི་ཉུང་རུ་འགྲོ་ཨ་ནི་ཡ་གི་རི་སྒང་ལ་དེ་རྒྱང་ཧེ་གི་ཁོ་ཚོའི་ཟ་ཡག་གི་དེ་ནི་རྟ་ར་དང་སོགས་ཀྱི་རིགས་དང་ཨ་ནི་ཅིག་འབུ་འབུ་སྲོག་ཆགས་གང་ཅི་རྩྭ་དང་ལྕི་བ་ཆ་ཚང་ཅིག་ཡོད་དེ་ཚོ་ལ་གནས་མི་ཐུབ་དུས་དེ་ནི་ཁོ་ཚོའི་འཚོ་བ་དེ་དཀོན་རུ་འགྲོ་དུས། དེ་ནས་མི་འདི་ཕར་ལ་སླེབས་ཡོང་མི་གི་ལྟོ་གོས་ཀྱི་རྩ་ས་གི་ཕར་ལ་ནས་ཟས་སྙིགས་གོས་སྙིགས་དུག་གི་རིགས་ཅན་མར་སླེབས་ཡོང་དུས་དེ་ནས་ཁོར་ཡུག་དེ་གི་ནང་ལ་ཨ་ནི་མི་དེ་ཐོགས་ནས་མི་དེ་དེ་ནས་རི་དྭགས་དང་གཅན་གཟན་གྱི་ག་ད་ཤུགས་ཆེན་པོ་ཆགས་ནས་དེ་ནས་དེ་ཚོས་ཀྱིས་ཚུར་ཟ་ཡོང་ཡ་དེ་ཁོ་ཚོ་དགའ་དྲགས་ནས་དམག་རྒྱག་ནས་མི་མི་གི་སྟེང་ལ་མར་ཡོང་གོ་མ་རེད་དེ་ཁོ་ཚོ་མུ་གེས་ཤི་གྲབས་བྱེད་ཡ་གཅིག་ནས་དེ་རེད་གཉིས་ནས་ཁོ་ཚོ་མི་ལ་ཞེད་སྣང་བྱས་ནས་ཧབ་དེ་ཁ་ལ་ཁོ་རང་མི་དེ་མྱང་དེ་ལ་ཐོགས་ཡོང་དུས་དེ་ནས་ཚུར་མཆོངས་ནས། དེ་འདྲ་གི་གནས་སྟངས་མང་པོ་ཅིག་གི་ཐོག་ནས་དཀའ་ངལ་མང་པོ་ཞིག་འཕྲད་དེ་བྱས་ཙང་དེ་ཡིན་དུས་སྔར་དང་མི་འདྲ་བའི་བོད་ཀྱི་ཁོར་ཡུག་དེ་དེ་ནི་ཧ་ཅང་གི་ད་ཅི་བྱེད་དུ་ཁུར་ཉམས་ཆག་ཆེན་པོ་སོང་ཡོད་བ་དང་ཨ་ནི་དམིགས་བསལ་གྱི་ད་ཅི་ཁོར་ཡུག་དེའི་གི་ནང་ལ་རི་སྐྱེས་སྲོག་ཆགས་དེ་ཚོ་ལ་དོ་དཀའ་ངལ་མང་པོ་ཅིག་འཕྲད་འགྲོ་གི་ཡོད་བ་དེ་སྔར་དང་མི་འདྲ་བའི་གི་ད་གང་ཅི་སྡུག་བསྔལ་ལ་ལ་ཆགས་ཀྱི་ཡོད་པ་དེ་དངོས་ཡོད་གནས་སྟངས་ཀྱི་ཐོག་ནས་ཆགས་བསྡད་ཀྱི་ཡོད་ས་རེད་ད་ཞིང་འབྲོག་མང་ཚོགས་ཀྱིས་དེ་ནི་རང་བཞིན་གྱིས་ད་ཅེ་དེང་སང་ད་འབུ་བརྐོ་རྒྱུ་དང་དེ་སོགས་ཀྱི་དངུལ་ཕྲ་ལ་ཕྲན་བུ་ཅིག་རག་པ་དེ་ལ་བརྟེན་ནས་ཨ་ནི་རང་ཉིད་ཀྱིས་ཉར་ཚགས་བྱས་པའི་ཕ་མེས་ཀྱིས་བཞག་བཞག་བྱས་པའི་གི་སེམས་ཅན་ཟོག་དང་དུད་འགྲོ་དང་དེ་གི་རིགས་དེ་ཚོ་བཙོངས་ནས་བཙོངས་ད་མེད་པ་བཟོས་ནས་དེ་ནི་འབྲོག་པ་ཁོར་ཡུག་གི་རིགས་དེ་མང་ཆེ་ཤོས་ཀྱིས་རྩ་མེད་གཏོང་ཚར་བ་འདྲ་བ་ཅིག་དེ་འདྲ་ཆགས་འགྲོ་གི་ཡོད་ས་རེད་དེ་མ་གཏོགས་སྔ་པོ་ཡིན་ན་དུས་ཚོད་ཚང་མ་ལ་ཞིང་འབྲོག་མཉམ་གཉེར་གྱི་ནང་ཡོད་འབྲོག་པ་འབྲོག་རྐྱང་ཡིན་ན་གནས་ཚུལ་ཁ་ཁ་ཅིག་རེད་མ་གཏོགས་ཀྱི་ཞིང་པ་ཡིན་ན་ཡང་འབྲོག་པ་ཆེ་ངེས་ཆུང་ངེས་ཡོད་དགོས་མཁན་དང་རྐྱང་རྐྱང་རེད། ད་ལྟ་དེའི་ཆ་ལ་ཕལ་ཆེར་དེ་སྡོང་གྲོགས་ཆ་ཚུགས་འཛུགས་ཚར་བའི་གནས་སྟངས་དེ་འདྲ་ཆགས་ཡོང་དུས་དེ་ནི་ཁོར་ཡུག་དེ་རང་བཞིན་གྱིས་དེ་ནི་འགྱུར་བ་འགྲོ་ནས་དེ་ནི་ང་ཚོའི་གི་བོད་ཀྱི་ལུང་པའི་གི་ཁོར་ཡུག་གི་ནང་ལ་གནས་སྟངས་དེ་འགྱུར་བ་འགྲོ་དུས་མི་ཡི་འཚོ་གོས་ལ་འགྱུར་བ་སོང་མི་ཡི་འཚོ་གོས་ལ་འགྱུར་བ་སོང་དུས་མི་ཡི་བྱས་རྗེས་དེ་མང་རུ་མང་རུ་བྱས་རྗེས་འབུས་རུ་འབུས་རུ་དེང་དུས་ཀྱི་ད་བྱེད་སྤྱོད་འཕྲུལ་ཆ་དང་རྫས་སྦྱོར།

ནད་དང་གནོད་པ་རྐྱེན་དང་བར་ཆོད་མུ་མཐུད་ནས་མང་རུ་འགྲོ་ཡག་གི་གནས་སྟངས་མང་པོ་ཅིག་ཡོང་ཡག་གི་ཉེན་ཁ་ཆེན་པོ་ཆགས་བསྡད་ཀྱི་འདུག་ཟེར་ད་དེ་ངའི་ཅིག་ཚོར་སྣང་དང་སྔར་དུས་ཀྱི་གནས་སྟངས་དང་ད་ལྟའི་གི་བར་གྱི་ཅིག་ཚོར་སྣང་འདྲ་བོ་དེ་དེ་འདྲས་ཅིག་ཡོང་གི་འདུག། ལགས་སོ་ལགས་སོ། བྱས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།